ཐོག་ནས་ཞུས་པ་ཡིན་ན་ངས་ད་ལྟ་རི་རྫོང་དགའ་ལྡན་ཁྲི་ཟུར་རིན་པོ་ཆེ་བལྟམས་ས་དེ་བལྟམས་ས་དེ་ཡང་ང་རང་གི་ཡུལ་སྡེ་རེད་ཡོད་རེད་ཡུལ་སྡེ་རེད་ཡོད་རེད་སྐུ་གཞོགས་བ་ཀུ་ལ་རིན་པོ་ཆེ་སྐུ་གོང་མ་བལྟམས་ས་དེ་ཡང་ང་རང་གི་ཡུལ་ལ་རེད་ཡོད་རེད་བྱས་ཙང་ང་ཚོ་གི་ད་ལས་དང་བསོད་ནམས་གི་འབྲེལ་བ་ཡོད་པ་བྱས་ཨེ་ནི་སློབ་སྦྱོང་བྱེད་ས་དེ་ད་ཆུང་ཆུང་སྐབས་སུ་ང་མང་སྤྲོ་དགོན་པར་གྲྭ་པ་བྱས་ཨེ་ནི་ཆུང་ཆུང་སྐབས་སུ་སློབ་སྦྱོང་བྱས་ཡོད་རེད་མང་སྤྲོ་དགོན་པ་ལ་དེའི་རྗེས་ལ་ཨེ་ནི་དེ་ར་དུ་ན་ད་དཔལ་ས་སྐྱའི་མངའ་ཁོངས་སུ་ཡིན་པའི་ཨེ་ནི་ངོར་ཀླུ་ལྡིངས་མཁན་རིན་པོ་ཆེ་དགོན་པ་ངོར་དཔལ་ཨེ་ཝཾ་ཆོས་ལྡན་ཟེར་དེ་ར་དུན་མན་ཌུ་ཝ་ལ་ཡོད་པའི་ནང་ལ་ང་ནི་ལོ་དྲུག་དང་ཕྱེད་ཙམ་ཕ་གིར་སློབ་སྦྱོང་བྱས། དགོན་པའི་ཆོ་ག་ཕྱག་ལེན་ཚང་མ་སྦྱངས་དེ་ནས་དེའི་རྗེས་ལ་ཚུར་ལ་དྭགས་ལ་ཡོང་ནས་ཨེ་ནི་ལ་དྭགས་མཚན་ཉིད་སློབ་གྲྭ་འཛིན་གྲྭ་བཅུ་གཉིས་བར་དུ་ངས་སློབ་སྦྱོང་བྱས་པ་རེད་ཨེ་ནི་དེའི་སྐབས་སུ་ད་ཧིན་རྡི་དབྱིན་ཇི་ཨང་རྩིས་དང་བཅས་ཨེ་ནི་དམིགས་བསལ་དུ་སུམ་རྟགས་སྙན་ངག་དང། ཨེ་ནི་དག་ཡིག་ལ་སོགས་པ་དང་ཨེ་ནི། ད་ལེགས་བཤད་ལྗོན་དབང་ནི་བཤེས་སྤྲིང་ནི་ས་སྐྱ་ལེགས་བཤད་ནས་འགོ་བཙུགས་ནས་སྤྱོད་འཇུག་དང་ཕར་ཕྱིན་དབུ་མ་ཚོ་རོབ་ཙམ་ལྟ་ཡག་གི་སྐབས་རག་ཡོད་རེད་དེ། ཞེ་ན་ཡིན་ནའང་དཔེ་ཞིབ་ཚགས་པོ་ཅིག་ལྟ་ཡག་གི་སྐབས་རག་མ་སོང་དེའི་རྗེས་ལ་ཨེ་ནི་སློབ་གྲྭ་དགེ་རྒན་ལོ་གཉིས་ཅིག་བྱས་པ་རེད་ཨེ་ནི་དེའི་རྗེས་ལ་ཇམ་མུ་ལ་འགྲོ་ནས Graduation བྱས། ཨེ་ནི Graduation ཚར་བ་དང་ལམ་སེང་ཨེ་ནི་ཆབ་སྲིད་ནང་ལ་འཛུལ་ནས་ཨེ་ནི Political Activist འདྲ་བོ་བྱས་ནས་ད་ལས་ཀ་ལས་རེད་ཨེ་ནི་བྱས་ཙང་ཨེ་ནི་ཉིས་སྟོང་བཅོ་ལྔ་ཡི་ལོ་ལ་ཨེ་ནི་ལ་དྭགས་རང་སྐྱོང་རི་ལྗོངས་ཡར་རྒྱས་ལྷན་ཚོགས་ཀྱི་འོས་བསྡུའི་སྐབས་སུ་ཨེ་ནི election བྱས་ནས་ཨེ་ནི councillor བྱས་ཡོད་རེད་ངས་ལོ་བཞི་དང་ཧ་ལམ་ལྷག་ཙམ་རེད། ཨེ་ནི་ཉིས་སྟོང་བཅོ་བརྒྱད་ཀྱི་ལོ་ལ་ཨེ་ནི་ལ་དྭགས་རང་སྐྱོང་རི་ལྗོངས་ཡར་རྒྱས་ལྷན་ཚོགས་ཀྱི་སྡེ་དཔོན་ཟེར་ན་ད་གླེ district ཀྱི་གཞུང་དཔོན་གྱི་ལས་ཀ་དེ་འགན་འཛིན་གནང་རེད། རྒྱ་གར་རང་དབང་རང་བཙན་སོང་སྟེ་མི་ལོ་བདུན་ཅུའི་རྟིང་ན

चाहे बुद्धिस्ट का हो चाहे मुस्लिम का हो दोनों डिस्ट्रिक्ट में ले का हो करगिल का हो हर क्षेत्र में हर लोगों के दरवाजे पे जाके हमने लोगों को यूटी समझाया ये क्या है और लोगों ने बड़ी बहुमत के साथ आज तक लद्दाख में जितना भी पार्लियामेंट्री इलेक्शन हुआ है रिकॉर्ड मार्जिन के साथ ये सदन में मुझे आने का लोगों ने अवसर दिया
སྤྱི་བཏང་བྱས་ན་ད་ལ་དྭགས་ས་གནས་ཀྱི་མི་དམངས་ཀྱི་སྤྱི་འཐུས་རེད་རྒྱ་གར་གྲོས་ཚོགས་འོག་མའི་ནང་དུ། ཡིན་ན་ཡང་ད་ང་རང་ཚོ་གི་ལས་ཀ་ལས་ས་དང་ཤུགས་རྒྱབ་ས་དང་ཚང་མ་དེ་ནི་ལ་དྭགས་གཅིག་པོ་མ་ཡིན་པ་དཔལ་ནཱ་ལེནྡྲ་ནས་བརྒྱུད་པའི་བོད་བརྒྱུད་ནང་བསྟན་ལ་གནས་ཡོད་པའི་ང་ཚོ་གི་ཧི་མ་ལའི་རི་རྒྱུད་ཟེར་ན་མི་འདུག་བོད་མི་རིགས་ཟེར་ན་མི་འདུག། ད་བོད་བརྒྱུད་ནང་བསྟན་ལ་བརྟེན་ཡོད་པའི་ང་རང་ཚོ་གི་རིག་གཞུང་གཅིག་པ་ཡིན་པ་ཚང་མ་ལ་ང་རང་ཚོ་གི་ད་ལོ་ལྔ་འདིའི་ནང་ལ་ལས་ཀ་ག་རེ་བསྒྲུབ་ཐུབ་ན་བསམ་ནས་སེམས་ཤུགས་རྒྱག་ག་བྱེད་ཀྱི་ཡོད་རེད་འོ་དོ་ཟིན་ལ། ད་གཙོ་བོ་ཆུང་ཆུང་སྐབས་སུ་ད་གྲྭ་པ་བྱེད་ཡ་གི་དུས་ཚོད་ཅིག་རག་ཡོད་རེད་དེ་དེའི་སྐབས་སུ་ང་རང་གི་བཀའ་དྲིན་བླ་ན་མ་མཆིས་པའི

སྐུ་གཞོགས་བ་ཀུ་ལ་རིན་པོ་ཆེ་ཁོང་ཚོ་གིས་དཔེ་མི་སྲིད་སྐུ་ལས་བསྐྱོན་པ་རེད་དེའི་རྗེས་ལ་བླ་མ་རིམ་བྱོན་མང་པོ་གིས་སྐུ་ལས་བསྐྱོན་པ་རེད་ཡིན་ན་ཡང་ད་དུང་ཡང་ང་ཚོ་ལ་དཀའ་ངལ་ལྷག་ཏུ་ཡོད་པ་དེ་ཚང་མ་ཆབ་སྲིད་ཀྱི་ཐོག་ནས་མ་གཏོགས་ཆབ་སྲིད་ཀྱི་ཐོག་ནས་ང་ཚོས་ལས་ཀ་ལས་པ་ཡིན་ན་ཚང་མ་ང་ཚོ་ལས་ཀ་ལས་ཐུབ་ཀྱི་རེད་མ་གཏོགས་ད་སློབ་གྲྭ་གཅིག་བརྒྱབ་ན་ཤེས་ཡོན་གཅིག་པོ་སྨན་ཁང་གཅིག་བརྒྱབ་པ་ན་ཁམས་བདེ་གཅིག་པོ་མ་གཏོགས་བསྐྲུན་མི་ཐུབ་པ་འདྲ་བོ་བཟོ་བཞིན་འདུག་བྱས་ཙང། ནམ་རྒྱུན་ནས་ངས་དབྱིན་ཇི་ནས་བཤད་ཀྱི་ཡོད whether you are interested in politics or not but politics is definitely interested in you ཟེར། གང་ཡིན་ཟེར་ན་རྒྱ་གར་གྱི་ཆབ་སྲིད་ཀྱི་འགྲོ་སྟངས་ལ་ལྟ་ན། policy བཟོ་ཡ་དེ། ཐབས་ཇུས་འདིང་ཡ་དེ་ཚང་མ་ཆབ་སྲིད་པས་བྱེད་ཀྱི་ཡོད་རེད། བྱས་ཙང་ཆབ་སྲིད་པ་ཆབ་སྲིད་དེ་ཡག་པོ་ཅིག་ཡོང་བ་ཡིན་ན། ཤེས་ཡོན་དང་ཁམས་བདེ་དང་ལམ་ཁ་བཟོ་ཡ་དང་གློག་ཤུགས་སྤྲད་ཡ་དང་ར་ཤན་སྤྲད་ཡ་དང་ཚང་མ་འདི་ནང་ལོགས་ལ་ཡོད་དུས་ཙམ་པ་ལ། དེ་གི་ཐོག་ནས་ང་ཆབ་སྲིད་ནང་ཡོང་དགོས་ཡ་དེ་དགོས་པ་གཙོ་བོ་དེ་འདི་རེད་ད། ཇི་ས་གང་ཐོག་ནས་ང་ཚོ་གི་ད་སུ་ལ་གང་དགོས་ཀྱི་ཡོད་པ་དེ་ང་ཚོ་གི་བཟོ་ཐུབ་ས་རེད་བསམ་ནས་དེ་འདྲའི་སེམས་ཤུགས་ཀྱི་ཐོག་ནས་ཡ་ནི་ཆབ་སྲིད་ནང་འཛུལ་བ་རེད་ལགས། ད་འདི་དངོས་གནས་རེད་ང་ཚོ་གང་ཡིན་ཟེར་ན།

ད་བོད་ཆེན་པོ་གི་རིག་གཞུང་ཚང་མ་གཅིག་མཚུངས་རེད་རིག་གཞུང་གི་ཐོག་ནས་གཅིག་པ་རེད་ད་ཆབ་སྲིད་ཀྱི་ཐོག་ནས་ད་ལྟ་ད་གནས་སྐབས་སོ་སོ་སོ་སོ་ཁྱེར་བསྡད་ཡོད་རེད་བ། ང་རང་ང་ཚོ་འདྲ་པོ་ཅིག་ལ་ཞུས་པ་ཡིན་ན་ང་ཚོ་རྒྱ་གར་གྱི་ཆབ་སྲིད་ཀྱི་འོག་ལ་ཡོད་དུས་ཙམ་པ་རྒྱ་གར་གྱི་མི་སེར་གཙང་མ་ཅིག་རེད་བསྡད་ཀྱི་ཡོད་རེད། ཡིན་ན་ཡང་རིག་གཞུང་གི་ཐོག་ནས་ང་ཚོ་བོད་པའི་རིག་གཞུང་གི་ཤུགས་ཆེན་པོ་ལ་དྭགས་ལ་ཁྱབ་པ་བྱས་ཡོད་རེད། དེའི་རིག་གཞུང་དེ་ཐུག་ས་གི་སྐད་དང་ཡི་གེ་གཉིས་ཆ་ཨ་ནི་ང་ཚོ་གི་ད་བོད་ཡིག་རང་ལ་གནས་བསྡད་ཀྱི་ཡོད་རེད་ད། བོད་ཡིག་ཟེར་དུས་ཙམ་པ་ལ་བོད་ཁོ་རང་གི་ཡི་གེ་ད་ལྟ་ཡོད་པའི་བོད་ཀྱི་ཡི་གེ་བྷོ་ཊི་ཟེར་དུས་ཙམ་པ་ལ་བོད་ཆེན་པོ་གི་ཡི་གེ་ཟེར་ནས་འདི་ཁྱབ་བསྡད་ཡོད་རེད། ད་ལྟ་ང་ཚོ་བོད་དང་བོད་ཆེན་པོ་ཟེར་གྱི་རེད་བ། ཨེ་ནས་བོད་ཡིག་ཟེར་ན་བོད་ད་ལྟ་ཡོད་པའི་བོད་དེ་དང། ཨེ་ནས་བྷོ་ཊི་ཟེར་ན་བོད་ཆེན་པོ་གི་སྐད་ཆ་རེད་ད། ད་ང་ཚོ་བོད་ཆེན་པོ་གི་མི་ཡིན་ཙང། འདི་ལ་བྷོ་ཊི་ཟེར། ཨེ་ནས་འདི་ཡུལ་ལྗོངས་འདི་ལ་སྔོན་མ་རྒྱལ་རབས་མཁན་མང་པོ་གིས་བྲིས་འདུག་ཨ་དེ་རིང་ནས་ལོ་ལྔ་བརྒྱ་བདུན་བརྒྱའི་སྔོན་ལ་རྒྱལ་རབས་ཀློག་དུས་ཙམ་པ་ལ། བྷོཊ་དེཤ་ཟེར་འདི་ཡོད་རེད།

ཨ་ནི་དམིགས་བསལ་གྱིས་འདི་ལ་ཚོར་བ་ཤུགས་ཆེན་པོ་ཡོད་མཁན་གྱི་མི་ཅིག་རེད། ཨ་ནི་ལ་དྭགས་གཅིག་པོ་མ་ཡིན་པར་བྷོ་ཊིའི་ཐོག་ནས་བཤད་པ་ཡིན་ན་ཨ་ནི་ཧི་མ་ལའི་རི་རྒྱུད་ལ་ཡོད་གནས་ཡོད་པའི་མི་ཚང་མའི་སྐད་ཆ་ཅིག་ཡིན་དུས་ཙམ་པ་ང་རང་ཚོ་གིས་དུས་རྒྱུན་དུ་ཤུགས་བརྒྱབ་བསྡད་ཀྱི་ཡོད་རེད་ད་ལྟ་རྒྱ་གར་འདྲ་པོ་ཅིག་ལ་ཆ་བཞག་པ་ཡིན་ན་ཨ་ནི་རྒྱ་གར་གྱི་རྩ་ཁྲིམས་ཀྱིས་ང་ཚོ་ལ་ཐོབ་ཐང་ཅིག་རག་གི་ཡོད་རེད་སྐད་ཡིག་ཚང་མ་ལ་འོ་འདི་ཐོབ་ཐང་འདི་རྩ་ཁྲིམས་ཀྱི་ལེའུ་བརྒྱད་པའི་ནང་ནས་རག་དུས་ཙམ་པ་བྷོ་ཊི་འདི་ཡང་ཨ་ནི་རྩ་ཁྲིམས་ཀྱི་ལེའུ་བརྒྱད་པའི་ནང་ལ་ཚུད་དགོས་འདུག་ཟེར་ང་ཚོ་གིས་ནམ་རྒྱུན་ནས་ཤུགས་བརྒྱབ་བསྡད་ཀྱི་ཡོད་རེད་མ་འོངས་པ་ནའང་དེ་མ་ཚུད་བར་དུ། ང་ཚོ་གི་དེ་གི་ཤུགས་རྒྱབ་ཡ་རེད། ད་གང་ལྟར་མི་སྒེར་གྱི་ཐོག་ནས་བཤད་པ་ཡིན་ན། ང་རང་བོད་པའི་སྤྱི་ཚོགས་ནང་འོ་ཙམ་འཚར་ལོངས་བྱུང་བ་ཟེར་ན་མི་འདུག་དེ་ལོ་བདུན་ཙམ་ང་བོད་པའི་སྤྱི་ཚོགས་ནང་སློབ་སྦྱོང་བྱས་བསྡད་པ་ཞིག་རེད། ཨེ་ནི་གཉིས་ཀྱི་ཐོག་ནས་བཤད་པ་ཡིན་ན་ཨེ་ནི་བོད་ཀྱི་གནས་ལུགས་དེ་དྲང་བདེན་གྱི་གནས་ལུགས་ཅིག་རེད། ཨཱ་ནི། ད། བྱས་ཙང་ང་ང་རང་གི་ད་རྒྱ་གར་དམངས་གཙོ་རིང་ལུགས་ནང་ལ་ང་རང་གི་སྒེར་གྱི་བསམ་བློ་འཁྱེར་ཡ་གི་ཐོབ་ཐང་ཅིག་ང་ལ་ཡོད་རེད། ད་གཞུང་གི་ཐོག་ནས་བཤད་པ་ཡིན་ན་ད་ལྟ་ང། བྷི་ཇེ་པི་གི་ཨེམ་པི་རེད་བསྡད་ཀྱི་ཡོད་རེད་ང་ཚོ་རུལིང་པར་ཏི་ཡིན་དུས་ཙམ་པ། ཨཱ་ནི་ད་རྒྱ་གར་དང་བོད་རྒྱ་གར་དང་རྒྱ་ནག་གི་ཨཱ་ནི་འབྲེལ་ལུགས་ག་རེ་ཡོང་མི་ཡོང་དེ་རྒྱ་གར་གཞུང་གི་ཁོ་ན་བསམ་བློ་ཅིག་བཏང་བསྡད་དུས་ཙམ་པ་ང་ཚོ་དེ་དང་མཉམ་དུ་མི་འགྲོ་རང་འགྲོ་ཅིག་ཆགས་བསྡད་ཡོད་རེད། དེ་མ་གཏོགས་སྒེར་གྱི་ངོས་ནས་བསམ་བློ་བཏང་ན་ཡང་ང་ང་རང་གི་བསམ་བློ་བཏང་འཁྱེར་སྟངས་ཅིག་ཡང་ཡོད་རེད། ད་དེ་ཁ་ལོ་ལམ་འགྲོ་ཟེར་ཡ་ཅིག་དེ་ཡོད་མ་རེད་དེ་ཡིན་ན་ཡང་ང་རང་གི་ཚོར་བ་ཤུགས་ཆེན་པོ་དེ་འདྲ་ཡོད། ང་ཚོ་མི་གང་གི་རྒྱུད་པ་ཡིན་པ། རིག་གཞུང་གང་གི་རྒྱུད་པ་ཡིན་པ་དེ་དང་པོ་ང་ཚོས་དེ་རྩ་འཛིན་བྱེད་དགོས་དེ་དཔེ་མི་སྲིད་གལ་ཆེན་པོ་རེད། ཨ་ནི་དེ་དང་མཉམ་དུ་ཡང་སྐད་ཡིག་ག་ཚད་ཤེས་ན་ཁེ་བཟང་རེད་དེ་ཨ་ནི་འཛམ་བུ་གླིང་ལ་མཐོང་ཅིག་ཡོད་རེད་བ་ད་མི་གཞན་པ་གིས་བལྟས་སོང་ན། ད་གཙོ་བོ་དེ་རང་གི་ངས་ནམ་རྒྱུན་ནས་བཤད་ཀྱི་ཡོད་རང་རང་སྐད་དེ་སྲོག་འདྲ་བོ་ཞིག་རེད་ཨེ་ནས་གཞན་སྐད་དེ་རྒྱན་འདྲ་བོ་ཞིག་རེད། ད་སྲོག་བརྟན་པོ་ཡོང་དགོས་དེ་དཔེ་མི་སྲིད་གལ་ཆེན་པོ་རེད་དེའི་ཐོག་ལ་རྒྱན་བླུགས་ཐུབ་ན་དཔེ་མི་སྲིད་ཡག་པོ་རེད་བ་ཨེ་ནས་རང་སྐད་དེ་གཞིར་བཞག་བྱས་ནས་ཨེ་ནས་མི་གཞན་པའི་སྐད་ཆ་དང་ལུང་པ་གཞན་པའི་སྐད་ཆ་དེ་ཚོ་སྦྱང་ཐུབ་ན་ད་དཔེ་མི་སྲིད་ཡག་པོ་རེད་དེ། ད་རང་སྐད་མ་ཤེས་པར་གཞན་སྐད་སྦྱང་བ་དེ་ཧ་ལས་པའི་སྐད་ཁུ་གཅིག་ཡོད་མ་རེད།

ཨ་ནི་བོད་པ་མཉམ་དུ་སྐད་ཆ་བཤད་དུས་ཙམ་པ་བོད་སྐད་གཙང་མ་ཅིག་ངས་རྒྱབ་ཡས་ཀྱི་བརྩོན་འགྲུས་བྱེད་ཀྱི་ཡོད་རེད་ཨ་ནི་རྒྱ་གར་མཉམ་དུ་སྐད་ཆ་བཤད་དུས་ཙམ་པ་ཧིན་དི་གཙང་མ་རྒྱག་གི་ཡོད་རེད་ཨིན་ཨིན་ཇི་མཉམ་དུ་སྐད་ཆ་བཤད་དུས་ཙམ་པ་ཨིན་ཇི་རྒྱབ་ཡས་འདི་ག་རེ་རེད་འདུག་ཟེར་ན་དེང་སང་འཛམ་བུ་གླིང་ན་སྔན་མ་ང་ཚོ་བོད་ཀྱི་ལོ་རྒྱུས་ནང་ལ་འདབ་གཤོག་གཉིས་ལྡན་ཟེར་ནས་བཤད་བསྡད་ཀྱི་ཡོད་རེད་བ་ལོ་ཙཱ་བ་དེ་ཚོས་སྔན་མ་རྒྱ་གར་གྱི Sanskrit སྐད་མཁྱེན་མཁན་དང་ཨ་ནི་བོད་ཡིག་མཁྱེན་མཁན་གཉིས་མཁྱེན་པ་ལ་འདབ་གཤོག་གཉིས་ལྡན་ཟེར་བཤད་ཀྱི་རེད་དེང་སང་འཛམ་བུ་གླིང་ན་འདབ་གཤོག་གཉིས་ལྡན་གཅིག་པོ་མ་ཡིན་པར་འདབ་གཤོག་མང་ལྡན་བྱུང་ན་རབ་རེད་ཡིན་ན་ཡང་འདབ་གཤོག་འདི་ག་པར་ལ་གནས་ཀྱི་ཡོད་རེད་ཟེར་ན་གཟུགས་པོ་ལ་རག་གི་རེད་བ། ད་གཟུགས་པོ་མེད་པར་གཤོག་པ་ཡོད་ན་ཆོ་ཡོད་མ་རེད་བ། བྱས་ཙང། ཨེ་ནས་སྐད་ཡིག་འདི་སྦྱང་དགོས་དཔེ་མི་སྲིད་གལ་ཆེན་པོ་རེད། དེ་ཡང་བོད་པའི་སྤྱི་ཚོགས་འདྲ་བོ་ཞིག་ལ་ཆ་བཞག་པ་ཡིན་ན་བོད་ཕྱི་ནང་གཉིས་ལ་གནས་པའི་མི་རིགས་ཀྱི་ད་ལྟ་ད་རིག་གཞུང་གི་སོན་རྩ་འདི་སྐད་ཡིག་རེད། བྱས་ཙང། གཞོན་སྐྱེས་ཚོས་ཡང་ད་དབྱིན་ཇི་ཅིག་སྦྱང་ན་ཧྥི་རན་སི་ཅིག་སྦྱང་ན་གཞན་པ་སྐད་ཡིག་ཅིག་སྦྱང་ན་ང་གྲོད་ཁོག་རྒྱག་གི་འདུག་དུག་ལོག་ཅིག་གོན་ཡ་རག་གི་འདུག་བསམ་ཡ་གཅིག་པོ་མ་ཡིན་པར། ད། ལྟོ་གོས་གཏམ་གསུམ་ཟེར་ཡ་དེ། ད། སེམས་ཅན་གཞན་པ་དེ་ཚོས་ཡང་བྱེད་ཀྱི་ཡོད་རེད། དཔེར་ན་བ་ཕྱུགས་འདྲ་བོ་ཅིག་ལ་ཆ་བཞག་པ་ན་ཁོ་རང་གྲོད་ཁོག་རྒྱག་ཡ་གི་ལས་ཀ་དེ་ཁོ་རང་གིས་བྱེད་ཀྱི་རེད། བྱས་ཙང་ང་ཚོ་མི་ཡིན་དུས་ཙམ་པ་ང་ཚོ་ལ་རྣམ་དཔྱོད་ཅིག་ལྷག་པ་ཡོད་དུས་ཙམ་པ་ལ། སྐད་ཡིག་དང་རིག་གཞུང་ཟེར་ཡ་དེ་དཔེ་མི་སྲིད་ཀྱི་རྩ་ཆེན་པོ་རེད་ཟེར་ཡ་དེ་ང་རང་ཚོ་གིས་ཧ་གོ་གི་ཡོད་རེད་ཧ་གོ་དགོས་ཀྱི་ཡོད་རེད། དེ་ཡང་ཨ་ནི་རང་གི་རིག་གཞུང་དང་རང་གི་མི་རིགས་དང་རང་གི་སྐད་ལ་གཅེས་འཛིན་བྱེད་དགོས་དེ་དཔེ་མི་སྲིད་གལ་ཆེན་པོ་རེད་བྱས་ཙང་ངས་ནམ་རྒྱུན་ནས་བཤད་བསྡད་ཀྱི་ཡོད་ཨ་ནི། ཕ་ཡུལ་བརྗེད་ན་ཕ་སྐད་མ་བརྗེད་ཟེར་གྱི་ཡོད་རེད་པ། བྱས་ཙང་སྤྱིར་བཏང་ནས་ད་ཕ་ཡུལ་དང་ཕ་སྐད་གཉིས་ཆ་བརྗེད་དགོས་མ་རེད་དེ། ཡིན་ན་ཡང་ཕ་ཡུལ་ལས་ཕ་སྐད་དེ་རྩ་ཆེ་བ་བརྩི་གི་འདུག་ང་ཚོ་ནམ་རྒྱུན་ནས་བཤད་དུས་ཙམ་པ་ལ། བྱས་ཙང་ཨེ་ནི་སྐད་དང་ཡི་གེ་གཙང་མ་གཙང་རྐྱང་སྦྱང་དགོས་ཡག་གལ་ཆེན་པོ་རེད། སྤེལ་དགོས་ཡག་གལ་ཆེན་པོ་རེད་བཀོལ་སྤྱོད་གཏང་དགོས་ཡག་གལ་ཆེན་པོ་རེད་ཟེར་གྱིན་ཞུས་ཡོད། ཐུགས་རྗེ་ཆེ། ཟླ་བ་འདིའི་ནང་ལོ་ལེགས།

ཁོང་ཚོ་ལ་མ་འོངས་པར་འདི་ནང་བཞིན་བྱེད་དགོས་རེད་ད་ཟེར་ཁྱོད་ཚོ་གྲངས་ཉུང་མི་རིགས་གཅིག་གིས་འགན་ཁུར་ན། ཁྱོད་ཚོའི་སྤ་སེ་དང་ཁོང་གི་སྤ་སེ་དེ་ཚོ་མཐོ་དམན་ཞེ་དྲག་ཡོད་མ་རེད་ལོ་གཅིག་གཉིས་ཀྱི་རྗེས་ལ་སྤ་སེ་འདྲ་པོ་ཆགས་འགྲོ་གི་རེད་དེ་དུས་འགན་འདི་ནང་བཞིན་ཁུར་ལས་ཀ་འདི་ནང་བཞིན་ལས་གོམ་པ་འདི་ནང་བཞིན་སྤོ་ནས་འགྲོ་དགོས་ཀྱི་རེད་ད་ཟེར་ནས་ངས་ཞུས།

དྲིན་ཚོགས་ནའང། མི་འཇིགས་སེང་གེའི་ང་རོ་སྒྲོག་པའི་སྒྲོག་མཛད་པས། མི་ཡི་སེང་གེ་འཇང་ཚེ་རིང་རྒྱལ། ཡས་དེར་ང་རང་ངོས་ནས་སྐལ་བ་བཟང་པོ་ཞེ་དྲག་གི་སེམས་པའི་ནང་ལ་ཚོར་སྣང་ཤུགས་ཆེན་པོ་ཞེ་དྲག་ཡས་དེ་ངེད་དེ་དེ་རིང་ཚོར་སྣང་དེ་བསྟན་པ་ཙམ་དུ་མ་ཟད་ནས་ལྷག་མ་བརྒྱ་ཕྲག་མང་པོ་ཡས་ས་ལ་མ་འོངས་པ་ན་འདི་ནང་བཞིན་བྱེད་དགོས་ཀྱི་རེད་ད་ཟེར་ཡས་དེ་ཞལ་མཐོང་བཤགས་བྱ་བ་དང་དཔའ་བཤགས་བྱ་བ་མ་ཡིན་པ་མི་གཉིས་པོ་ཡས་ས་ལ